ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི Queensland མངའ་སྡེའི་རིག་གཞུང་སྣ་འཛོམས་ཀྱི་གཟེངས་རྟགས་དེ་ཁོང་ལ་ཐོབ་ཡོད་འདུག་ཨེ་མི་ལགས་ནི་ཐའེ་ཝན་དུ་སྐྱེས་པ་དང་ཆུང་དུས་ནང་མི་དང་ལྷན་དུ་ནིའུ་ཙི་ལན་ལ་གཞིས་སྤོས་གནང་ནས་ད་ལྟའི་ཆར་ཨོ་སྟྲེ་ལི་ཡར་གནས་སྡོད་བྱེད་བཞིན་ཡོད་འདུག་ཁོང་མོས་ད་བར་གོང་ས་མཆོག་དང་དཔལ་ལྡན་སྲིད་སྐྱོང་ཨ་མ་རྗེ་བཙུན་པད་མ་སོགས་ལ་བཅར་འདྲི་བྱས་ཡོད་འདུག། ཨེ་མི་ལགས་ཀྱིས་ཁོ་རང་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་གོང་ས་མཆོག་ལ་བཅར་འདྲི་བྱེད་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་རྗེས། བོད་དང་བོད་པའི་གནད་དོན་སྐོར་དོ་སྣང་སླེབས་བྱུང་ཞེས་གསུངས་སོང། ཁོང་མོས་ཨ་མ་རྗེ་བཙུན་པད་མ་ལགས་དང་གླེང་མོལ་བྱས་པའི་བརྙན་ཐུང་ཞིག SBS རྒྱ་སྐད་སྡེ་ཚན་གྱི་ངོ་དེབ་ཐོག་ཁྱབ་སྤེལ་བྱས་ཡོད་པ་དེར་རྒྱ་རིགས་གསན་གཟིགས་པ་མང་པོས་སྐྱོན་བརྗོད་བྱས་ཡོད། འོན་ཀྱང། ཁོང་མོས་རང་ཉིད་གསར་འགོད་པ་ཞིག་ཡིན་པའི་ཆ་ནས་གང་ཐུབ་ཅི་ཐུབ་ཀྱིས་ཕྱོགས་གཉིས་སུ་མ་ལྷུང་བར་བྱས་ཡོད་ཞེས་ཁོང་གིས་གསུངས་དོན། ངས་དུས་ནམ་ཡང་གསར་འགྱུར་འགོད་སྐབས་ཕྱོགས་ལྷུང་དང་ཕྱོགས་ཞེན་མེད་པའི་ཐོག་གང་ཡོང་ཅི་ཡོང་གིས་བསམ་ཕྱོགས་གཉིས་ཀའི་ལྟ་ཚུལ་འབུལ་ཐབས་བྱེད་ཀྱི་ཡོད། དེ་འདྲ་བྱས་ན་རྒྱ་རིགས་གསན་གཟིགས་པ་རྣམས་ཀྱི་ལྟ་ཚུལ་ལ་བསམ་ཤེས་དང་ངོས་འཛིན་བྱེད་བཞིན་དུ་བོད་མི་སྐྱབས་བཅོལ་བ་ཚོའི་ལྟ་ཚུལ་ཡང་ཁོང་ཚོར་གསལ་བཤད་བྱེད་ཐུབ་ངེས་རེད། འོན་ཀྱང་ཨེ་མི་ལགས་ཀྱིས་རྒྱ་རིགས་རྣམས་ལ་སྔ་ས་ནས་བོད་པའི་སྐོར་ཕྱོགས་ལྷུང་དང་སྔོན་ཚུད་ཀྱི་བསམ་བློ་ངན་པ་བཅངས་ཡོད་པས་སྐྱོན་བརྗོད་མི་བྱེད་པར་བོད་པའི་སྐོར་གསར་འགྱུར་གང་ཞིག་བཀོད་ཐུབ་པ་དཀའ་མོ་རེད་ཅེས་གསུངས།

རྒྱ་མི་རྣམས་གདུག་རྩུབ་ཅན་དང་མ་རབས་ཡིན་ཚུལ་ཤ་སྟག་བཀོད་ཀྱི་ཡོད་དུས། རྒྱ་མི་གཅིག་གི་ངོས་ནས་བལྟས་ན་གནས་ཚུལ་དེ་དག་ཀློག་སྐབས་ཡིད་ཆེས་དང་ངོས་ལེན་བྱེད་ཐུབ་པ་དཀའ་མོ་ཡིན། གང་ཡིན་ཟེར་ན་ཁོང་ཚོ་ཆུང་དུས་ནས་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་གསར་འགྱུར་བརྒྱུད་ལམ་ནང་རྒྱ་གར་དང་ཕྱིའི་རྒྱལ་ཁབ་གཞན་ཁག་ཏུ་ཡོད་པའི་བོད་མི་རྣམས་ཁ་བྲལ་རིང་ལུགས་ཡིན་པ་ཤ་སྟག་བཀོད་ཡོད། དེ་འདྲ་སོང་ཙང་ཁོང་མོའི་བསམ་ཚུལ་ལ། གསར་འགྱུར་བརྒྱུད་ལམ་ཁག་གི་བརྒྱུད་རྒྱ་རིགས་དང་བོད་རིགས་བར་ཕན་ཚུན་འབྲེལ་ལམ་བཟང་པོ་བཙུགས་ནས། ཐུན་མོང་གི་གོ་རྟོགས་དང་མཐུན་སྒྲིལ་སྤེལ་རྒྱུའི་ནུས་པ་ཡོད་ཅེས་གསུངས། དེ་བཞིན་ཁོང་མོས་བོད་པའི་སྐོར་གནས་ཚུལ་སྤེལ་བར་བརྟེན། རྒྱ་རིགས་ཁ་ཤས་ཀྱིས་གནས་ཚུལ་དེ་དག་ལ་དོ་སྣང་བྱེད་ཀྱི་ཡོད་པ་ཚོར་སོང་ཞེས་ཁོང་མོས་གསུངས་དོན།

བདེན་རྫུན་དང་འགྲིག་ནོར་སོགས་ཀྱི་ཐག་གཅོད་དེ་མི་རེ་ངོ་རེས་བྱེད་དགོས་པ་ཞིག་རེད། དེ་ལས་ལྡོག་སྟེ་གལ་སྲིད་ཁྱེད་ཀྱིས་མུ་མཐུད་ལྐུགས་པ་ཨུ་ཚུགས་ཀྱི་ལྟ་ཚུལ་གཅིག་ཁོ་ན་ཁྱབ་སྤེལ་བྱས་ན། ལྟ་ཚུལ་མ་འདྲ་བ་ཡོད་མཁན་ཚང་མས་ཁོ་ཚོའི་བསམ་ཚུལ་ལ་བརྩི་འཇོག་བྱེད་ཀྱི་མི་འདུག་བསམ་ནས་ཁྱེད་ལ་མོས་མཐུན་ནམ་ཡང་བྱེད་ཀྱི་མ་རེད།

དེར་བཟོད་སེམས་བཅངས་ནས་བྱམས་དང་སྙིང་རྗེ་སྒོམ་ཐུབ་པར་ངས་སེམས་གཏིང་ནས་གུས་བརྩི་དང་བསྔགས་བརྗོད་ཞུ་རྒྱུ་ཡིན། ཡང་ཨེ་མི་ལགས་ཀྱིས་ད་ལྟའི་ཆར་འཛམ་གླིང་ནང་སྐྱབས་བཅོལ་བ་ས་ཡ་མང་པོ་ཡོད་པ་ལས་བོད་རིགས་རྣམས་འདྲ་འདྲའི་ནང་མི་འདྲ་བ་ཞིག་ཏུ་གྱུར་ཡོད་པ་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གི་བཀའ་དྲིན་རེད་ཅེས་ཁོང་གིས་གསུངས་དོན།
རྣམས
ལ་ནན་ཏན་གྱིས་ཞུ་ཡ་ལ། འཛམ་གླིང་གི་མི་ཚོས་བོད་པའི་གནད་དོན་དེ་དྲན་པ་གཏན་ནས་བརྗེད་མེད། ད་ལྟའི་ཆར་འཛམ་གླིང་ནང་ཨ་ཕི་རི་ཀ་དང་ཁ་ཆེ་ལུང་པ་སོགས་ས་ཆ་འདྲ་མིན་གྱི་སྐྱབས་བཅོལ་བ་ཡོང་གི་ཡོད། འོན་ཀྱང་བོད་རིགས་སྐྱབས་བཅོལ་བ་རྣམས་ལ་རང་བཞིན་གྱི་བྱམས་དང་སྙིང་རྗེའི་ཁྱད་ཆོས་དང་ལྡན་ཡོད་པས་གཞན་དང་མི་འདྲ་བ་ཆགས་ཡོད།